ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱེད་ཀྱི་ཕལ་སྐད་དཔྱད་ཞིབ་ཟེར་བའི་ལས་རིམ་རེད་ང་ཚེ་བརྟན་དབང་ཕྱུག་ཡིན། ལོ་ལྟར་ལོ་གསར་པ་ཤར་བའི་དུས་འདི་ཡ་འཛམ་གླིང་ཐོག་གི་དཔྱད་ཞིབ་པ་ཚོས་ལོ་གསར་པ་འདིའི་ནང་འཛམ་གླིང་གི་ཆབ་སྲིད་དང་དཔལ་འབྱོར་དེ་བཞིན་ཞི་བདེ་སོགས་ལ་ཉེན་ཁ་བཟོ་སྲིད་པའི་གནད་དོན་གཙོ་བོ་གང་ཡིན་མིན་སྐོར་ལ་ཡང་ཁོང་ཚོས་སྔོན་དཔག་ཁག་ཅིག་བྱེད་ཀྱི་ཡོད་རེད། བྱས་ཙང་ད་རིང་ང་ཚོའི་ཕལ་སྐད་དཔྱད་ཞིབ་ལས་རིམ་འདིའི་ནང་ལ་ཡང་ད་ལོའི་ལོ་འདིའི་ནང་ལོགས་ཀྱི་ཉེན་ཁ་ཆེ་ཤོས་ཀྱི་གནད་དོན་གང་ཡིན་མིན་སྐོར་ལ་ཡང་བགྲོ་གླེང་ཁག་ཅིག་ཞུ་གི་ཡིན། ད་ཚང་མས་མཁྱེན་གསལ་བཅས་རྒྱུན་དུ་ཡིན་ན་གསར་འགྱུར་བརྒྱུད་ལམ་ཁག་གིས་ལོ་གཅིག་མཇུག་འགྲིལ་བའི་སྐབས་དེ་ཡིན། འདས་པའི་ལོ་འདིའི་ནང་ལོགས་ལ་ཡང་གནས་ཚུལ་ཆེ་ཤོས་གཙོ་བོ་ག་རེ་བྱུང་ཡོད་མེད། གི་སྐོར་ལ་ཡང་ཡིན་ན་བགྲོ་གླེང་བྱེད་ཡག་གོམས་གཤིས་ཅིག་ཡོད་རེད་ད་ད་ག་ནང་བཞིན་བྱས་བྱས་ལོ་གསར་པ་ཤར་བའི་སྐབས་དེ་ད་འཛམ་གླིང་ཐོག་གི་ཞིབ་འཇུག་བྱེད་མཁན་གྱི་འདི་ལས་ཁུངས་དེ་ཚོས་ལོ་གསར་པ་འདིའི་ནང་ལོགས་ལ་ཡང་འཛམ་གླིང་གི་ཆབ་སྲིད་ཡིན་ནའི་རེད་དཔལ་འབྱོར་ཡིན་ནའི་རེད་ཚོང་ལས་ཡིན་ནའི་རེད་ལྷག་པར་དུ་ཞི་བདེ་ལ་ཡང་གནོད་སྐྱོན་ཆེ་བ་དང་ཉེན་ཁ་ཆེ་བའི་གནད་དོན་གཙོ་བོ་ག་རེ་ཡིན་མིན་སྐོར་ལ་ཡང་ཡང་ཁོང་ཚོས་ཚོད་དཔག་བྱས་བྱས་ཡིན་ན་གཅིག་བང་རིམ་བསྒྲིགས་བྱས་བཤད་ཡག་ལུགས་སྲོལ་ཡོད་རེད། ད་ད་ལོའི་ལོ་འདི་ནང་ལོགས་ལ་ཡང་དེ་ཚོའི་སྐོར་ལ་ཡང་ཞིབ་འཇུག་པ་ཚོས་གནས་ཚུལ་མང་པོ་ཞིག་སྤེལ་བཞག་ད་ཡིན་ནའི་ངས་ད་རིང་གི་ལས་རིམ་འདིའི་ནང་ལ་ཡང་འདི Eurasia Group ཟེར་ཙམ་པ་ཨ་མི་རི་ཀའི་གྲོང་ཁྱེར་ཉིའུ་ཡོག་ནང་གཙོ་རྟེན་གཞི་བྱས་ད་མ་ཚད་ཁོ་ཚོའི་ལས་ཁུངས་དེ་ད་ལོན་ཏོན་དང་ཝ་ཤིང་ཏོན་གཉིས་ཆ་ལ་ཡོད་ས་རེད་བྱས་བྱས་ཁོ་ཚོས་ལོ་ལྟར་གཅིག་འཛམ་བུ་གླིང་ནང་ལོགས་ལ་ཡང་ད་ལོ་གསར་པ་འདི་ནང་ལ་ཡང་ཉེན་ཁ་ཆེ་ཤོས་ཀྱི་གནད་དོན་བཅུ་མ་བང་རིམ་བསྒྲིགས་བྱས་བཤད་ཀྱི་རེད་བྱས་ཙང་དེ་ཚོ་ངོ་སྤྲོད་ཞུས་ན་བསམ་བྱུང། ད Eurasian Group ཟེར་མཁན་དེ། སྤྱིར་བཏང་གི་ཞིབ་འཇུག་ལས་ཁུངས་གཞན་པ་དང་མ་འདྲ་ག་རེ་ཟེར་ན་ཞིབ་འཇུག་ལས་ཁུངས་གཞན་པ་དེ་ཚོ་ཡིན་ན་ཞིབ་འཇུག་ཁོ་རང་བྱེད་ཡག་ཆེད་དུ་ཅིག་རེད་བ། དེ་ཡིན་ན་ཁོ་ཚོ་དེ་ཚོང་ལས་བཟོ་འདྲ་ཅིག་རེད། ཚོང་ལས་བཟོ་འདྲ་ཅིག་ད་དེའི་རིགས་དེ་ཁག་ཅིག་ཡོད་རེད་ཁོ་ཚོའི་ཞིབ་འཇུག་བྱས་པའི་འབྲས་བུ་དེ་ཡིན་ན་བཟོ་ཚོང་ལས་ཁང་དེ་ཚོ་ལ་ཡང་སློབ་སྟོན་བྱས་བྱས་ད་བཟོ་ཚོང་ལས་ཁང་དེ་ཚོ་ཡིན་ན་མ་རྩ་འཇོག་དགོས་ཡོད་ནའི་རེད་བཟོ་གྲྭ་གསར་པ་རྒྱག་དགོས་ཡོད་ནའི་རེད་ཚོང་ལས་རྒྱ་སྐྱེད་གཏང་དགོས་ཡོད་ནའི་རེད། དེ་ཚོ་གཏང་པའི་སྐབས་ལ་ཡང་ད་རྒྱལ་ཁབ་གཞན་པ་ཅིག་ཡིན་ནའི་རེད་ས་ཁུལ་གཞན་པ་ཅིག་ལ་འགྲོ་བའི་སྐབས་དེ་ས་ཁུལ་དེ་ཚོའི་གནས་སྟངས་ག་འདྲས་ཡོད་མེད་དང་མ་འོངས་པའི་ཁོ་ཚོའི་ཁོར་ཡུག་ག་འདྲས་ཡོད་མེད་སྐོར་དུ་ཤེས་དགོས་ཀྱི་ཡོད་དུས་ཙམ་པ Eurasian Group ཟེར་མཁན་དེ་ཚོ་ཁོ་ཚོའི་ཞིབ་འཇུག་ལས་ཁུངས་འདི་ཚོ་དེ་དག་གིས་ཁོ་ཚོར་སློབ་སྟོན་བྱས་བྱས་ས་ཆ་དེར་ཕྱིན་ན་ཡག་གི་རེད་ཕ་གིར་ཉེན་ཁ་ཆུང་བ་ཡོད་རེད་ཕ་གིར་ཞི་བདེ་ཆེ་བ་ཡོད་རེད་ཟེར་བྱས་ད་སློབ་སྟོན་བྱས་བྱས་དེ་ཚོང་ལས་རང་བཟོ་འདྲ་ཅིག་རེད།

གླང་ཆེན་གསུམ་དེ་དག་གླང་ཆེན་གྱི་ཁོ་རང་ཕལ་ཅིག་གི་ཚོགས་སྦྱོར་བ་དེ་ཚོའི་ནང་ལ་མ་བསྡད་བྱས་ཨང་ཁོ་ཕྱི་ལ་ཡ་འཁྱམ་བྱས་བྱས་ནི་ག་ས་ཅིག་ལ་ག་ས་ག་ལ་ཡ་ད་ཅིག་གིས་གནོད་སྐྱོན་བཏང་ཉེན་བཏང་འདི་སེམས་ཅན་འདི་ཉེན་ཁ་ཆེན་པོ་འདི་ཡོད་རེད་བ་དེ་ཚོ་ལ་གོ་གི་རེད་ད་ཡང་གོ་སྟངས་གཞན་པར་བྱས་པ་ཡིན་ན་ང་རང་ཚོ་བྱས་པ་ཡིན་ན་ད་རྒྱ་སྐད་ནང་ལ་དེ་ཚོ་ག་རེ་ཟེར་ད་ཁོང་ཚོའི་ཤར་རྒྱག་ནི་ལིའུ་མང་ཟེར་བསྒྱུར་གྱི་འདུག་ལིའུ་མང་ཟེར་ད་ཆོས་འབངས་བཟོ་འདྲ་ཟེར་བར་ད་མི་སྐྱིད་མེད་དུབ་སེ་འདི།

ཡུ་ཀེ་རེན་ལ་ཡང་དམག་འཁྲུག་བརྒྱབ་རྗེས་ད་དམག་འཁྲུག་དེ་ཕྱོགས་གཅིག་ནས་དམག་འཁྲུག་དེར་ཁྱོན་ནས་ལམ་ལྷོང་མ་བྱུང་བྱས་ད་རེས་ཀྱི་ཕམ་ཉེས་ཞེ་པོ་བྱུང་བྱས་ད་ཧ་ལམ་ལོ་གསར་པ་དེའི་ནང་ལོགས་ལ་ཡང་ད་ཨུ་རུ་སུ་ལ་ཡང་དམག་གི་ཕམ་ཉེས་དེ་དེ་ལས་སྡུག་རུ་སྡུག་རུ་ཕྱིན་བྱས་གང་ད་དམག་དེ་ཤོར་ཡག་མེད་ཤིང་ཐོབ་ཡག་རེ་བ་ཁྱོན་ནས་མེད་པ་ཆགས་བསྡད་པ་རེད། དེ་དང་དུས་མཚུངས་བྱས་ཡིན་ན་ད་འདས་པའི་ལོ་དེའི་ནང་ལོགས་ལ་ཡང་ཨ་མི་རི་ཀ་དང་ཡུ་རོབ་རྒྱལ་ཁབ་ད་མང་ཆེ་ཞིག་གིས་ཡིན་ན

འཛམ་གླིང་ནང་ལོགས་ལ་ཡ་བྱང་ཀོ་རི་ཡ་དང་ཨི་རན་བཟུམ་དེ་ད་བྱང་ཀོ་རི་ཡ་གང་དེ་ཁིམ་ཇུང་ཨུན་བཟུམ་དེ་རྡུལ་ཕྲན་མཚོན་ཆ་གཅིག་གཉིས་ཤིག་ལས་མེད་ནའང་འཛམ་གླིང་ཁྱོན་ཡོངས་ལ་ཡ་གང་ད་ཁོ་རང་རྒྱལ་ཁབ་སྐྱོ་པོ་དང་དེ་འདྲ་ཞེ་པོ་ཅིག་ཡིན་པ་ཡིན་ནའང་ཉེན་ཁ་ཞེ་པོ་བཟོ་ཐུབ་འདུག་ང་ད་ག་ནང་བཞིན་ཡིན་ན་ད་ཨུ་རུ་སུ་ཡིན་ད་རྡུལ་ཕྲན་མཚོན་ཆ་སྟོང་ཕྲག་མང་པོ་ཡོད་པའི་རྒྱལ་ཁབ་ཅིག་ད་གང་ད་སྐྱེ་མེད་དུག་སེལ་གྱི་རྒྱལ་ཁབ་ཅིག་ཆགས་བསྡད་ཡོད་རེད་བྱས་ཙང་འདི་འཛམ་བུ་གླིང་གི་ཉེན་ཁ་དང་པོ་དེ་རེད། ཉེན་ཁ་གཉིས་པ་དེ་ཡིན་ན་དབང་ཆ་ཇེ་ཆེར་ཕྱིན་བཞིན་པའི་ཞི་ཅིན་ཕིང་དེ་རེད་ཟེར། འདི་ནང་ལོགས་གཙོ་བོ་དེ་ནི་ད་ཞི་ཅིན་ཕིང་གི་རྒྱ་ནག་དམར་ཤོག་གི་ཚོགས་འདུ་འདི་ནང་ལོགས་ལ་ཡར་ད་དབང་ཆ་ཆ་ཚང་ཟིན་མ་ཟད་གཡས་གཡོན་ལ་ཡང་ཞི་ཅིན་ཕིང་ལ་ཡར་འགྲན་རྩོད་དང་ཞི་ཅིན་ཕིང་ལ་ཡར་གང་ཚོད་འཛིན་བྱེད་མཁན་གྱི་ནུས་པ་གཅིག་མེད་པ་ཆགས་བསྡད་པ་རེད། འདི་འདྲ་ཆགས་པ་དང་དུས་མཚུངས་བྱས་ཡིན་ན་ད་ཞི་ཅིན་ཕིང་གིས་འདས་པའི་ལོ་ཁ་ཤས་ཀྱི་ནང་ཁོ་རང་གི་གནས་ཚུལ་ཐག་གཅོད་བྱེད་ཡ་དང་ཞིང་སྡེའི་བསམ་བློ་དེ་ཚོ་བལྟས་པ་ཡིན་ན་ནོར་འཁྲུལ་གྱི་ཐག་གཅོད་འདི་མང་པོ་ཞེ་པོ་ཅིག་འདུག་ང་ད་དཔེར་ན་ཆ་བཞག་ན་ཏོག་དབྱིབས་གཙང་སེལ་དེ་ད་ག་ཚོད་དམ་པོ་བྱས་ནོར་འཁྲུལ་འདི་འདྲ་ཅིག་ལས་ཀ་ཆེན་པོ་བྱས་པ་ཡིན་ན་ཡང་ད་རེས་ཁ་ད་ད་འདི་ལྡོག་ཕྱོགས་ལ་ཕྱིན་བྱས་ད་ཁྱོན་ནས་འཁོར་ཡར་མ་བརྒྱབ་བྱས་རྒྱ་ནག་ནང་བཞག་བཞག་ཡོད་རེད་དེ་འདྲ་བཟུམ་དེ་གཡོ་གཡུག་ཚ་པོ་ཞེ་པོ་དེ་འདྲ་བྱས་པའི་སྐབས་དེ་ད་ཞི་ཅིན་ཕིང་ལ་ཡང་གང་ད་ཚོད་འཛིན་དང་ཞུ་ཞི་ཅིན་ཕིང་ལ་ཡང་ཁ་གཏད་དང་འགྲན་རྩོད་བྱེད་མཁན་གཅིག་མེད་པ་བྱེད་དུས་ཙམ་པ་ཞི་ཅིན་ཕིང་གི་དབང་ཆ་རྒྱ་ཆེར་ཕྱིན་པ་དེ་ཡིན་ན་འཛམ་བུ་གླིང་གི་ད་ཉེན་ཁ་ཆེ་ཤོས་ཨང་གཉིས་པ་དེ་ཆགས་བསྡད་པ་རེད། འདི་ག་འདི་ཡིན་ན་ད་རིང་གི་དེ་འདི་སྙན་ཐོ་འདི་ནང་ལོགས་ལ་གཅིག་གིས་ག་རེ་བཤད་འདུག་ཟེར་ན། རྒྱ་ནག་གི་ལོ་རྒྱུས་ཐོག་ལ་ཡང་ད་དམར་ཤོག་གི་ལོ་རྒྱུས་ཐོག་ལ་ཡིན་ན། མའོ་ཙེ་ཏུང་རྗེས་ལ་ཡང་ཞི་ཅིན་ཕིང་དེ་དབང་ཆ་ཆེ་ཤོས་ཆགས་བསྡད་པ་རེད། ད་ཡིན་ན་མའོ་ཙེ་ཏུང་སྐབས་དང་མ་འདྲ་བ་དེ་ག་རེ་ཟེར་ན། མའོ་ཙེ་ཏུང་སྐབས་ཡིན་ན་རྒྱ་ནག་དེ་ཡིན་ན་ཞེ་དྲག་གྲོགས་མེད་ཁེར་རྐྱང་དང་ཨ་ནེ་དཔལ་འབྱོར་ནུས་སྟོབས་དེ་ཆུང་ཆུང་ཞེ་པོ་ཅིག་ཡིན་དུས་ད་མའོ་ཙེ་ཏུང་སྐབས་མ་ཚང་བཅས་ཀྱི་མདུན་མཆོང་ཆེན་པོ་དང་རིག་གནས་གསར་བརྗེ་དེ་ཚོ་བྱས་ཡིན་ན་རྒྱ་ནག་ནང་ལ་མི་ས་ཡ་མང་པོ་ཤི་ཡོད་རེད་ད་ལ་ཡིན་ན། མའོ་ཙེ་ཏུང་གི་ནོར་འཁྲུལ་གྱི་ཐག་གཅོད་དང་ལས་ཀ་འདི་ཚོས་ཡིན་ན་འཛམ་བུ་གླིང་རྒྱལ་ཁབ་གཞན་པ་ལ་ཡང་ཞེ་པོ་ཅིག་ཤུགས་རྐྱེན་གང་ཡང་ཐེབས་ཐུབ་ཡོད་མ་རེད་ད་རེས་ཁ་སང་མ་འདྲ་བ་དེ་ཡིན་ན་རྒྱ་ནག་གི་དཔལ་འབྱོར་དེ་ཆེན་པོ་ཞེ་པོ་ཆགས་བསྡད་ཡོད་པ་སོང་ཙང་ཞི་ཅིན་ཕིང་གིས་ནོར་འཁྲུལ་གྱི་ལས་ཀ་རེ་རེ་བྱེད་དུས་ཙམ་པ་རྒྱ་ནག་གཅིག་པོ་མ་ཡིན་པ་འཛམ་བུ་གླིང་ཁྱོན་ཡོངས་ལ་ཡང་ཡིན་ན་གང་ལྟར་ཤུགས་ཆེན་པོ་ཐེབས་བྱས་ཡིན་ན་ལོའི་ལོ་གསར་པ་དེའི་ནང་ལོགས་གི་མི་ཉེན་ཁ་ཆེ་ཤོས་ཀྱི་ཨང་གཉིས་པའི་གནད་དོན་དེ་ཡིན་ན་ཞི་ཅིན་ཕིང་དབང་ཆ་རྒྱ་ཆེར་ཕྱིན་པ་དེ་རེད་ཟེར་བྱས་བྲིས་བཞག།

ད་དེའི་སྔོན་ལ་ཡ་ཨ་མི་རི་ཀས་གཙོ་བོ་བྱས་བྱས་ཡིན་ན་ད་རེས་ཁ་སང་འཕྲིན་སྐྱེལ་དྲ་ལམ་དང་དེ་འདྲ་ཡི་ད་གློག་ཀླད་གཙོས་རིགས་ཀྱི་ལག་རྩལ་གསར་པ་ཞེ་པོ་ཅིག་ད་མང་པོ་ཅིག་ད་ཐོན་པ་རེད་ད་ཐོན་པའི་སྐབས་དེ་དང་པོ་དེ་ཡིན་ན་ལག་རྩལ་གསར་པ་དེ་ཚོ་ཐོན་པ་དེ་ཚོས་ལོ་མང་པོ་ཅིག་རིང་ལ་ཡང་འཛམ་གླིང་མི་མང་གི་བར་གནས་ཚུལ་ཕར་ཚུར་སྤེལ་ཡ་དང་དམངས་གཙོ་མིའི་བསམ་ཚུལ་དེ་ཚོ་ཕར་ཚུར་བཤད་ཡ་དང་དེ་ཚོ་གང་པོ་ལོ་ཏག་ཅིག་མིའི་གཏམ་བརྗོད་རང་དབང་དང་དམངས་གཙོ་སྤེལ་ཡ་ལ་བཟང་ཕྱོགས་ཀྱི་ནུས་པ་ཞེ་པོ་ཅིག་ཐོན་ཡོད་རེད་ད་ཡིན་ནའང་འདི་ལ་ཡ་ད་ད་རེས་ཁ་སང་ཡིན་ན། འགྱུར་ལྡོག་ཆེན་པོ་ཕྱིན་བྱས་ད་ལོ་གསར་པ་འདི་ནང་ཉེན་ཁ་གཅིག་ག་རེ་རེད་ཟེར་ན་ད་དེར་གལ་སྲིད། ཚན་རིག་ཆུ་ཚད་ཀྱི་ལག་རྩལ་གསར་པ་དེ་ཚོས། སྲིད་དབང་སྒེར་གཅོད་ཅན་དང་དམངས་གཙོ་ལ་ཡར་སྐྱོན་བྱེད་ཡག་གི་ཨེ་ནི་ལག་རྩལ་གལ་ཆེན་པོ་ཞེ་པོ་ཆགས་བྱས་ན་ཕྱོགས་གཅིག་ནས་ཡིན་ན་དེ་རྒྱལ་ཁབ་ད་རྒྱ་ནག་དང་ཨུ་རུ་སུ་སུ་འདི་ཡིན་ན་ལག་རྩལ་དེ་ཚོ་བེད་སྤྱོད་བཏང་བྱས་མི་དམངས་ལ་ཡར་དམ་དྲག་བྱེད་ཡག་དང་དྲག་གནོན་བྱེད་ཡག་དང་དེ་ཚོའི་ལག་ཆ་གལ་ཆེན་པོ་ཞེ་པོ་ཆགས་ཀྱི་རེད། ཕྱོགས་གཞན་པ་གཅིག་ནས་ཡིན་ན་ལག་རྩལ་དེ་ཚོ་བེད་སྤྱོད་བཏང་བྱས་དེ་རིང་ཁ་སང

ཉེན་ཁ་ཨང་བཞི་པ་དེ་ག་རེ་འདུག་ཟེར་ན་དངོས་ཟོག་གི་རིན་གོང་དེ་ཞེ་པོ་ཅིག་འཕར་འགྲོ་གི་ཡོད་རེད་འཛམ་བུ་གླིང་ཧ་ལམ་ཁྱོན་ཡོངས་ཁོ་རང་དངོས་ཟོག་རིན་གོང་འཕར་འགྲོ་གི་ཡོད་རེད་ད་དངོས་ཟོག་རིན་གོང་འཕར་བའི་རྐྱེན་གྱིས་རིན་གོང་འཕར་འགྲོ་གི་ཡོད་པ་དེ་གཏིས་མ་གོ་བར་ད་ཡང་ཅིར་ད་རེས་ཁ་སང་ཡིན་ན་ད་འཛམ་བུ་གླིང་གི་དབུས་དངུལ་ཁང་ཚང་མ་ལོག་གིས་ཡིན་ན་སྐྱེད་ཀ་ཡར་སྤར་བྱས་ཡིན་ན་ད་བུ་ལོན་ལེན་ཡ་ད་དེ་ཚོ་གང་གི་ཞེ་པོ་བཏང་བཞག་ཡོད་རེད་བྱས་ཙང་གནས་ཚུལ་འདི་གཉིས་གཉིས་ཀྱི་རྐྱེན་པས་ལོ་གསར་པ་དེའི་ནང་ལོགས་ལ་ཡ་འཛམ་བུ་གླིང་ཁྱོན་ཡོངས་ཀྱི་དཔལ་འབྱོར་ཉམས་ཉེས་ཆེན་པོ་ཞིག་འགྲོ་ཡ་ཉེན་ཁ་ཡོད་རེད་ཟེར་བྱས་བྱས་དེ་ཡིན་ན་ཁོ་ཚོས་ཉེན་ཁ་བཞི་པ་འདིར་བྱས་ཤག་ཉེན་ཁ་ལྔ་པ་དེ་ག་རེ་འདུག་ཟེར་ན་ཨི་རན་གཞུང་དེ་ད་ཨི་རན་གཞུང་འདས་པའི་ཟླ་བ་གསུམ་ཙམ་ནང་ལོགས་ལ་ཨི་རན་ནང་ལོགས་ལ་ཡ་གཞུང་ལ་ཡང་ངོ་རྒོལ་བྱེད་ཡག་གི་ལས་འགུལ་དེ་ཡིན་ན་ད་མུ་མཐུད་བྱས་བྱུང་བྱས་བསྡད་སོང་ཨ་མ་རྩ་ལས་འགུལ་ཁོ་རའི་ནང་ཞུགས་མཁན་མིའི་གྲངས་ཀ་དེ་ད་ཞེ་པོའི་ཆེན་པོ་མེད་པ་ཡིན་ན་ལས་ཟླ་བ་གསུམ་ཙམ་ནང་ལ་ད་ཨི་རན་གཞུང་གིས་དཔེ་དྲག་གནོན་ཐེངས་མང་པོ་བྱས་བྱས་མི་ལྔ་བརྒྱ་བསད་ཡོད་ན་ལས་ད་དུང་ལས་འགུལ་དེ་མཚམས་འཇོག་བྱེད་མ་ཐུབ་བྱས་བྱས་དཔེ་རྒྱ་བསྐྱེད་ཆེར་ཆེར་ཕྱིན་བྱས་འདི་ནས་ཡིན་ན་ཕྱོགས་གཅིག་ནས་ཡིན་ན་ཨི་རན་མི་མང་ཚོས། ད་ལྟའི་ཨི་རན་གྱི་ཁ་ཆེའི་ཆོས་དཔོན་གྱིས་འཛིན་བསྡད་པའི་སྲིད་གཞུང་འདི་ལ་ཡང་འཁོན་འཛིན་ག་ཚོད་ཡོད་མེད་སྟོན་ཐུབ་ཀྱི་ཡོད་པ་དང་ཕྱོགས་གཞན་པ་གཅིག་ནས་ཨི་རན་གཞུང་གིས་ད་དེ་སྔོན་ལ་དྲག་གནོན་དེ་ཞེ་པོ་ཅིག་ནུས་པ་ལྡན་པ་བྱེད་ཐུབ་ཀྱི་ཡོད་པ་དེ་ཚོ་བྱེད་ཐུབ་མེད་བྱས་ཁོ་ཚོའི་ཡིན་ན་ནུས་པ་དེ་སྐྱོ་རུ་འགྲོ་གི་ཡོད་པའི་རྣམ་པ་མཐོང་གི་ཡོད་རེད་བྱས་ཙང་འདི་གཉིས་ལ་བལྟས་པ་ཡིན་ན་ད་ལོ་གསར་པ་འདི་ནང་ལོགས་ལ་ཡང་ཨི་རན་གཞུང་འདི་ལ་ཡང་གང་ལྟར་མི་མང་གིས་ངོ་རྒོལ་བྱས་བྱས་ཨི་རན་གྱི་གཞུང་འདི་མགོ་རྟིང་སློག་ཡག་གི་རེ་བ་དེ་ཡོད་མ་རེད་ད་ཡིན་ན་ལས་ཨི་རན་གཞུང་འདི་འུ་ཞེ་པོ་ཅིག་ཐུག་པ་ཡིན་ན་དྲག་གནོན་འདི་དེ་སྔོན་དང་མ་འདྲ་ནས་ཤུགས་ཆེར་བཏང་ཡག་དང་ཨ་ནི་འཛམ་བུ་གླིང་གཞན་པ་ལ་ཡ་ཡིན་ན་ཤུགས་རྐྱེན་ངན་པ་ཐེབས་ཡག་གི་ཉེན་ཁ་བྱས་བྱས་ཡིན་ན་ད་དེ་ཁོང་ཚོས་ལོ་གསར་པ་དེ་ནང་ལོགས་ཀྱི་ཉེན་ཁ་ཨང་ལྔ་པ་དེ་རེད་ཤག་ཨང་དྲུག་པ་དེ་ག་རེ་རེད་ཟེར་ན་ད་ནུས་པའི་འབྱུང་ཁུངས་དེ་གཙོ་བོ་དེ་དེ་རེད་ད་རྡོ་སྣུམ་དང་སྣུམ་དང་དེ་ཚོ་རེད་ཨ་ད་ང་རང་ཚོ་མོ་ཊའི་ནང་ལྟ་བུ་བེད་སྤྱོད་བཏང་བའི་སྣུམ་དང་དེ་ཚོའི་རིན་གོང་ཡིན་ན་མ་རྩ་གཅིག་ད་ལྟའི་དུས་ཚོད་འདི་ལ་ཡག་གི། ཁ་སང་གཅིག་ཟླ་བ་ཁ་ཤས་གོང་དང་བསྡུར་བ་ཡིན་ན་གོང་འདི་ཆུང་རུ་ཕྱིན་ཡོད་རེད་དེ་ཡིན་ན་ལས་ད་ལོའི་ལོ་གསར་དེ་ནང་དུ་བལྟས་པ་ཡིན་ན་རྡོ་སྣུམ་དང་དེ་ཚོའི་གོང་ཕལ་ཆེར་འཕར་མདོག་ཁ་པོ་རེད་དེ་ཚོ་འཕར་བ་ཡིན་པ་ཡིན་ན་སྟོབས་ཆེན་གྱི་རྒྱལ་ཁབ་གཅིག་པོ་མ་ཡིན་པ་དེ་རྒྱལ་ཁབ་སྐྱོ་པོ་དང་འཛམ་བུ་གླིང་གི་ཁྱོན་ཡོངས་ལ་ཡང་གང་ལྟར་ཨ་ནི་ཤུགས་རྐྱེན་ཆེན་པོ་ཞེ་པོ་ཐེབས་ཀྱི་རེད་བྱས་བྱས་དེ་ཉེན་ཁ་ཁོང་ཚོས་དྲུག་པ་འདིར་བརྩིས་ཞག་ཉེན་ཁ་བདུན་པ་དེ་ག་རེ་འདུག་ཟེར་ན་ད་རེས་ཁ་སང་ཡིན་ན་འཛམ་བུ་གླིང་ནི་ཡར་རྒྱས་འགྲོ་ཡག་གི་གོམ་སྟབས་མགྱོགས་པོ་དེ་ཡིན་ན་གློ་བུར་ཐོལ་རྒྱག་ལ་ཡག་ད་མདུན་སྐྱོད་བྱེད་མ་ཐུབ་བྱས་བྱས་དཔེ་འགག་བྱས་བསྡད་བསྡད་ཡོད་རེད་ཟེར་གྱི་རེད་ཞག་འཛམ་བུ་གླིང་གི་མིའི་རིགས་ཀྱི་ལོ་རྒྱུས་ལ་ཡ་ཕྱི་མིག་བལྟས་བྱས་བལྟས་པ་ཡིན་ན་ད་འདས་པའི་ལོ་ཉི་ཤུ་སུམ་ཅུ་ཞིག་ནང་ལོགས་ལ་འཛམ་བུ་གླིང་ལ་ཡར་རྒྱས་ཞེ་པོ་ཕྱིན་ཡོད་རེད་པས་མི་ས་ཡ་མང་པོ་དེ་སྔ་ལ་ཡར་ད་ལྟོ་ཆས་ཟ་ཡ་མེད་པ་དང་བསྡད་ས་མེད་པ་དང་དེ་འདྲས་ཀྱི་ཉམ་ཐག་དབུལ་ཕོངས་ཀྱི་གནས་ནས་ཐར་ཐུབ་བྱུང་བྱས་ད་རེ་གལ་སྲིད་ད་མ་རྩ་ཅིག་དབུལ་ཕྱུག་དང་དེ་ཚོ་ཁྱད་པར་དེ་ཞེ་པོ་ཅིག་ཡོད་དེ་ཡིན་ནའི་མི་སྐྱོ་པོ་ཚོའི་གནས་སྟངས་དེ་ཚོ་ལ་ཡང་ཞེ་པོ་ཅིག་ཡར་རྒྱས་བཏང་ཐུབ་པ་མ་ཟད་ཡིན་ན་དཔེར་ན་ཆ་བཞག་ན་བུད་མེད་ཚོའི་གནས་སྟངས་ལ་དེ་སྔ་དང་བསྡུར་བ་ཡིན་ན་ཡར་རྒྱས་ཞེ་པོ་ཕྱིན་བྱས་ཧ་ལམ་འཛམ་བུ་གླིང་འདི་གཅིག་གིས་ལོ་སུམ་ཅུ་གོང་ལ་བལྟས་པ་ཡིན་ན་འཛམ་གླིང་འདི་གང་ལྟར་ལོ་ལྟར་ཅིག་ཡར་རྒྱས་གོམ་པ་མདུན་སྤོས་བྱེད་ཀྱི་ཡོད་པ་འདི་གསལ་པོ་ཞེ་པོ་ཆགས་ཡོད་དེ་ཡིན་ནའི་ལོ་གསུམ་ཅིག་གོང་ལ་ཡང་འཛམ་གླིང་ལ་ཡང་ནད་ཡམས་བྱུང་བ་དང་དེ་ནས་འགོ་ཚུགས་བྱས་ཡིན་ན་མདུན་སྐྱོད་འགྲོ་ཡ་དེ་མཚམས་བཞག་བྱས་ད་གོམ་སྟབས་དེ་མདུན་ལ་ཁྱོན་སྤོ་མ་ཐུབ་པ་དང་ཨ་ནི་ཐ་ན་ད་ལོ་གསར་པ་འདི་ནང་ལོགས་ལ་ཡང་མུ་མཐུད་བྱས་མདུན་སྐྱོད་བྱེད་མ་ཐུབ་པའི་སྒང་ལ་ཡང་ད་དུང་ཕྱི་བཤོལ་བྱེད་ཡག་གི་ཉེན་ཁ་ཆེ་ཆེ་ད་དེ་འདྲས་བྱུང་བའི་ཉེས་འབྲས་བཟོ་གི་རེད། དེ་ཡིན་ན་གཙོ་བོ་ག་རེ་ཟེར་ན་རྒྱལ་ཁབ་སྐྱོ་པོ་དང་ཨ་ནི་སྤྱི་ཚོགས་ཤིག་ནང་ཆ་བཞག་པ་ཡིན་ན་བུད་མེད་དང་ལོ་རྒན་པ་དང་སྤུ་གུ་དང་དེ་ཚོ་ད་གང་ལྟར་སོ་སོའི་ནུས་པ་ཏོག་ཙམ་སྐྱོ་ཡོད་རེད་པ་དེ་ཚོ་ལ་ཡང་ཡིན་ན་དཀའ་ངལ་ཆེན་པོ་འཕྲད་ཡ་ཆེ་ཆེ་ཡིན་ན་དེ་ཡིན་ན་འཛམ་བུ་གླིང་ནང་གི་ད་ཉེན་ཁ་ཨང་བདུན་པ་དེ་རེད་ཅེས་བྲིས་ཤག་ཨང་བརྒྱད་པ་དེ་ག་རེ་འདུག་ཟེར་ན་ད་རེ་གལ་སྲིད་ཨ་མི་རི་ཀའི་ནང་ལོགས་ལ་ཡ་སྲིད་དོན་གྱི་ལྟ་བ་དང་ད་ཆབ་སྲིད་དོན་ཚོགས་པ་གཉིས་བར་དུ་ལ་ལ་འགལ་ཟླ་བཏང་སྟེ་ད་ད་རེ་གལ་སྲིད་ཨ་མི་རི་ཀ་ནང་ཞེ་པོ་ཤུགས་ཆེན་པོ་འདུག་པ་དེ་ཡིན་ན་མུ་མཐུད་བསྡད་པ་མ་ཟད་ཡིན་ན་ད་དུང་སྡུག་རུ་འགྲོ་ཡ་ཉེན་ཁ་ཞེ་དྲག་ཡོད་རེད་ཟེར་ད་དེ་ཕྱིན་པ་ཡིན་ན་གཅིག་ཨ་མི་རི་ཀ་དང་ཨ་མི་རི་ཀས་གཙོ་བོ་བྱས་པའི་དམངས་གཙོའི་རྒྱལ་ཁབ་དེ་ག་གཅིག་པོ་མ་ཡིན་པ་འཛམ་གླིང་ཁྱོན་ཡོངས་ལ་ཡིན་ནའི་ཤུགས་རྐྱེན་ཆེན་པོ་རེད་ཅེས་བརྗོད་འདུག།

གཞུང་གི་སྲིད་ཇུས་ལ་ཡིན་ནའི་རེད་ཚོང་ལས་ཁང་དང་དེ་ཚོ་ལ་ཨ་ནི་ཁོ་རང་ཚོའི་ད་གང་ལྟར་ལས་ཀ་བྱེད་ཕྱོགས་ཡིན་ནའི་རེད་དེ་ཚོར་ཡང་ཤུགས་རྐྱེན་ཞེ་པོ་ཆེན་པོ་བཏང་བྱས་སྤྱི་ཚོགས་ཀྱི་ཆུ་རྒྱུན་འབྱོར་བ་དེ་ག་རང་ལ་ཡང་བར་ཆད་བཟོ་གི་རེད་ཅིག་ཤུགས་ཆེན་པོ་བཏང་གི་ཡོད་རེད་བྱས་དེ་ཡིན་ན་ཁོང་ཚོས་ཉེན་ཁ་དགུ་པ་མཐོང་ཤག་ད་ཉེན་ཁ་བཅུ་པ་དེ་ཡིན་ན་ག་རེ་འདུག་ཟེར་ན་ད་རེ་གལ་སྲིད་ད་འཛམ་གླིང་གི་ཁོར་ཡུག་དང་ཨ་ནི་གནམ་གཤིས་དེ་ཚོ་འགྱུར་ལྡོག་ཞེ་པོ་འགྲོ་བའི་སྐབས་ཡང་ཆུ་དེ་དཀོན་རུ་ཞེ་པོ་འགྲོ་གི་ཡོད་ས་རེད་མ་རྩ་གཅིག་གི་ས་ཆ་མང་པོ་གཅིག་ལ་ཡར་ད་ཆུ་ལོག་བྱུང་ཡག་ད་ཡིན་གྱི་རེད་དེ་ཡིན་ནའི་འཛམ་བུ་གླིང་ཁྱོན་ཡོངས་ནས་བཤད་པ་ཡིན་ན་ཆུ་དེ་དཀོན་རུ་ཞེ་པོ་ཕྱིན་བྱས་ཆུ་དེ་དཀོན་རུ་འགྲོ་དུས་ཙམ་པ། ད་ཞིང་ཁ་བཏབ་ཡག་ནས་མི་འཐུང་ཆུ་ནས་བྱས་གང་ལྟར་དཀའ་ངལ་ཆེན་པོ་ཞེ་པོ་འཕྲད་བྱས་དེ་འདྲས་བྱུང་པའི་རྐྱེན་གྱིས་ཡིན་ན་དམིགས་བསལ་ཨ་ད་དཀྱིལ་ཤར་ཡུལ་གྲུ་དང་ཨ་ཧྥེ་རི་ཁ་དང་དེ་ཚོའི་རྒྱལ་ཁབ་མང་པོ་གཅིག་ལ་ཡག་ཡིན་ན་ད་ལོ་གསར་པ་དེ་ནང་ལ་ཡར་ཆུ་དཀོན་པོ་ཡོད་པའི་རྐྱེན་གྱིས་རྒྱལ་ཁབ་དང་རྒྱལ་ཁབ་བར་དུ་ལ་འགལ་ཟླ་ཡིན་ནའི་རེད་སྤྱི་ཚོགས་དང་སྤྱི་ཚོགས་བར་དུ་ལ་འགལ་ཟླ་ཡིན་ནའི་རེད་མི་སྡེ་དང་མི་སྡེ་བར་དུ་ལ་འགལ་ཟླ་དང་འཐབ་རྩོད་དང་ཨ་ནི་མིའི་འཚོ་བ་དང་འདི་ཚོ་ལ་ཡ་ནི་ཤུགས་རྐྱེན་ཆེན་པོ་ཞེ་པོ་ཐེབས་མདོག་ཁ་པོ་རེད་ཞེས་བྱས་ཁོ་ཚོས་ད་གང་ལྟར་ལོ་གསར་པ་འདིའི་ནང་ལོགས་ལ་ཡ་ཉེན་ཁ་གཙོ་བོ་རེད་ཅེས་བང་རིམ་ཞིག་བསྒྲིགས་པ་ཡིན་ན་འདི་འདྲས་བསྒྲིགས་བྱས